ཡིན་ཙང། བ་ལང་ཉོ་གི་དེ་འདྲའི་སྒྲོན་འོད་དེ་ལ་བ་ལང་ངོ་སྙམ་པའི་བློ་སྐྱེ་བར་ཐལ། དེ་བ་ལང་གསལ་བྱེད་ཡིན་པའི་ཕྱིར། ཁྱབ་པ་འབྱུང་བ་ཡིན་པར་ཐལ། སྤྱི་དོན་གཞན་དེ་ཉིད་གསལ་བ་རྣམས་ཀྱི་གསལ་བྱེད་དུ་ཁས་ལེན་ནི་སྤྱི་དོན་གཞན་ལ་གསལ་བ་དེ་བ་ལང་ག་རུ་འགོད། ཤིང་གསལ་རྣམས་ཀྱི་སྤྱི་དོན་གཞན་དེ་ལ་འདི་ནི་ཤིང་གསལ་ཤིང་གསལ་འོ་སྙམ་པའི་བློ་སྐྱེ་གི་འདུག་བ་དེ་ཡ་གའི་བསླབ་བྱ་ཡ་གའི་ཁུལ་ཡ་གའི། ཤིང། ཤིང་གི་བརྡ་འཇུག་ཡུལ་ཡུལ་དེ་ལ་སྤྱི་དོན་གཞན་དེ་བཞག་ནས་སྤྱི་དོན་གཞན་ལ་ཤིང་ངོ་སྙམ་པའི་བློ་སྐྱེ་བ་ཅིག་ཅིག་སྐྱེ་གི་རེད་ལབ་བཞག་ཡག་གཏང་ཡག་ལབ་བཞག་རེད་དེ་བྱས་དུས་ད་ག་རེ་བྱས་འགྲོ་ནས་སྤྱི་དོན་གཞན་དེ་ཉིད། བ་ལང་གི་བ་ལང་གི་སྤྱི་དོན་གཞན་དེ་ཉིད་བ་གསལ་རྣམས་ཀྱི་གསལ་བྱེད་ཡིན་ད། ཁོ་རེ་གསལ་བྱེད་ཡིན་སུ་ཚུགས་ལབ་ད་ད་ད་གིན་དེ་བ་གསལ་རྣམས་སྤྱི་དོན་གཞན་གྱི་བ་གསལ་བྱེད་ལབ་ད་ད་ད་ད་དེ་སྤྱི་དོན་གཞན་དེ་ཉིད་བ་གསལ་གྱི་གསལ་བྱེད་ལ་ཚུགས་ཡོང་གི་བ་རེད་ད་དེ་ཡིན་ན། ད་ག་རེ་ཟེར་ན་སྤྱི་དོན་གཞན་ལ། འོ་བ་ལང་ངོ་སྙམ་པའི་བློ་སྐྱེས་པ་རེད་ཟེར་ལབ་དགོས་ར་འོ་ན་དེ་འདྲའི་གསལ་བྱེད་ཡིན་པའི་རྒྱུ་མཚན་གྱིས་ཁོ་ལ་བ་ལང་ངོ་སྙམ་ག་སོ། སྙམ་པའི་རྒྱུ་སྐྱེ་སྐྱེ་གི་འདུག་ན། འོ་སྒྲོན་གྱི་གསལ་བྱར་གྱུར་པའི་བ་ལང་ཅིག་ཡོད་རེད་ཡོད་ད་དེ་འདྲའི་གསལ་བྱེད་བ་སྒྲོན་དེ་ལ་ཡང་བ་ལང་ངོ་སྙམ་པའི་བློ་སྐྱེ་བར་ཐལ་དེ་བ་ལང་གི་དེ་ནག་ཁུང་ནང་གི་བ་ལང་དེ་གསལ་བྱེད་ཡིན་པའི་ཕྱིར་ཟེར་འོ་བ་ལང་ཉིད་ལ་སོགས་པ་དང་ལྡན་པ་ཐོབ་པར་ཐལ་ཟེར་འོ་དེ་ཡིན་པར་ན། འདི་བཏང་ཡག་གི་ཁས་ལེན་བཞག་ཡག་གི་བཏང་དེ་ལ། སྤྱི་དོན་གཞན་ལ་བ་ལང་གི་བརྡ་སྦྱར་ཡོང་འདུག་ད་ཐ་སྙད་ཀྱི་དུས་སུ་སྤྱི་དོན་གཞན་ལ་བ་ལང་ངོ་སྙམ་པའི་བློ་སྐྱེ་གི་རེད་ལབ་བཞག་རེད་ཡ་གན་བ་ལང་ངོ་སྙམ་པའི་བློ་སྐྱེ་དང་ད་ཐ་སྙད་ཀྱི་དུས་སུ་བ་གསལ་རྣམས་ལ་ཡང་བ་ལང་ངོ་སྙམ་པའི་བློ་སྐྱེ་གི་རེད་ཡིན་ན་ཡང་ཁོ་རང་གིས་སྤྱི་དོན་གཞན་ལ་བརྡ་སྦྱར་བ་ཡིན་ཙང་ནི་འོ་སྤྱི་དོན་གཞན་ལ་བ་ལང་ངོ་སྙམ་པའི་བློ་སྐྱེ་གི་རེད་ལབ་ན་ཁོ་གསལ་བྱེད་ཡིན་པའི་རྒྱུ་མཚན་གྱིས་ཁོ་ལ་བ་ལང་ངོ་སྙམ་པའི་བློ་སྐྱེ་བ་བཞག་ཆོག་གི་ཡོད་ན། འོ་དེ་ནི་སྒྲོན་འོད་དེ་ལ་ཡང་བ་ལང་ངོ་སྙམ་པའི་བློ་སྐྱེ་བར་ཐལ་དེ་འདྲ་བ་དེ་རང་འཛིན་ག་རུ་འགོ་དེ་འདྲའི་རང་གི་གསལ་བྱར་གྱུར་པའི་བ་ལང་ཅིག་ཡོད་རེད་འོ་ཁོའི་གསལ་བྱེད་ཡིན་པའི་ཕྱིར། དེའི་གསལ་བྱེད་ཡིན་པའི་ཕྱིར། བ་ལང་ཉིད་ལ་སོགས་པ་དང་ལྡན་པ་ཐོབ་ད་འདི་ཁོ་རང་ཚིག་འདི་དག་ཏུ་ཁ་ཐུག་ལ་དྲག་པོ་འདུག་བ། སྒྲོན་མེ་འོད་ལ་སོགས་པ་ཆོས་ཅན་སྲིད་རྩེར་སྒྲོན་འོད་སྤྱི་ཙམ་པ་བཙུགས་ནས་དཔེར་ན། ནག་ཁུང་ནང་གི་བ་ལང་དེ་ཉིད་གསལ་བར་བྱེད་མཁན་གྱི་སྒྲོན་འོད་ལ་སོགས་པ་དེ་ཚོ་ཆོས་ཅན། དེ་ནི། ཁྱོད་ལ་བ་ལང་ངོ་སྙམ་པའི་བློ་སྐྱེ་བ་དོན་མཐུན་སྐྱེ་བར་ཐལ་ཞེས་ཁོ་ལ་བ་ལང་ཉིད་ལ་སོགས་པ་དེ་དང་ལྡན་པ་ཐོབ་པར་ཐལ། དེའི་གསལ་བྱེད་ཡིན་པའི་ཕྱིར་ལ། དྲུག་ཅེས་འདོད། ཟེར་ན་འོ་ན་སྒྲོན་འོད་བ་ལང་ངོ་སྙམ་པའི་བློ་སྐྱེ་བ་ཐལ་ལོ། སྒྲོན་འོད་ལ་བ་ལང་ངོ་སྙམ་པའི་བློ་སྐྱེ་བ་ཐལ་ལོ། རྟགས་མ་གྲུབ་ཟེར་ན་དང། དེའི་གསལ་བྱེད་ཡིན་པ་རྟགས་མ་གྲུབ་ཟེར་ན། མིག་ཤེས་ཀྱིས་སྤྱི་དོན་གཞན་མཐོང་བ་ཉམས་སོ་ཞེས་དེ་རེད་བ། ག་རེ་བྱས་འགྲོ་རེད་ཟེར་ན་ནག་ཁུང་ནང་གི་བ་ལང་ཁོ་སྒྲོན་འོད་ཀྱིས་འོ་ག་རེ་བྱེད་ཀྱི་རེད་ཟེར་དུས། འོ་མིག་ཤེས་ཀྱི་ཡུལ་དུ་གསལ་བར་བྱེད་ཀྱི་ཡོད་རེད་བ་དེ་ནང་བཞིན་ཅིག་སྤྱི་དོན་གཞན་དེ་ཉིད་ཀྱིས་ཀྱང་གསལ་བ་བ་གསལ་རྣམས་རང་འཛིན་རྣམ་ཤེས་ཀྱིས་བསྐྱེད་པའི་གསལ་བའི་ངོར་སྐྱེད་པར་བྱེད་པ་དེ་ད་ལྟ་གི་གཏང་མ་དེ་བ་གསལ་དེ་ཚོ་སྤྱི་དོན་གཞན་གྱི་གསལ་བྱེད་ལ་ཚུགས་དང་ད་ལྟ་གཤམ་མ་དེ་སྤྱི་དོན་གཞན་དེ་ཉིད་བ་གསལ་རྣམས་ཀྱི་བ་གསལ་བྱེད་ཡིན།

དེ་བཤམས་ཏེ་འགྲོ། གསལ་བའི་བར་ན། སྤྱི་མེད་པའི་ལུགས་དགག། ཡོད་པའི་ལུགས་དགག། འོ་དེ་གཟེགས་ཟན་གྱི་ལུགས་གཉིས་དགག་ཟེར་སོ་སོར་དགག་ཟེར་དེ་ཡིན་པ་རེད། འོ་དེ་དང་པོ་ནི་ད་ལྟ་ཡ་གི་སྤྱིར་དགག་པ་དེ་ལ་བྱེ་བྲག་པ་དང་གྲངས་ཅན་ལ་སོགས་པ་དང། རིགས་ནི་གསལ་བ་ལས་རྫས་གཞན་ནམ་གཞན་མིན་པ་ཡོད་པ་ཉིད་དུ་འདོད་པ་དེའི་ལུགས་ལ་ད་ད་ག་རེ་རེད། བྱེ་བྲག་པ་སྔོན་ལ་སླེབས་པ་རེད་གྲངས་ཅན་གཞུག་ལ་སླེབས་པ་རེད།